ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གཟའ་འཁོར་སྔོན་མ་རྒྱ་ནག་གཞུང་གི་ཁྲིམས་ཁང་ཞིག་གིས་ཁྲིམས་རྩོད་པ་གྲགས་ཅན་ཞུས་ཀྲུའུ་ཡུང་ལ་རྒྱལ་ཁབ་ཀྱི་སྲིད་དབང་མགོ་རྟིང་སློག་ཐབས་བྱས་པའི་ཉེས་འཛུགས་བྱས་ཏེ་ཁོང་བཙོན་འཇུག་ལོ་བཅུ་བཞི་བྱེད་རྒྱུའི་ཁྲིམས་ཐག་བཅད་འདུག་སྐུ་ཞབས་ཞུས་ཀྲུའུ་ཡུང་ནི་ཡུན་རིང་ནས་བོད་པའི་ཐོབ་ཐང་ལ་དོ་སྣང་གནང་མཁན་ཞིག་ཡིན་པས། དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་སྐུ་ཞབས་ཞུས་ཀྲི་ཡུང་དང་འབྲེལ་བའི་གནད་དོན་ཁག་ཅིག་སྐོར་ལ་ཡང་གླེང་སློང་ཞུ་གི་ཡིན། ད་གཟའ་འཁོར་སྔོན་མའི་ནང་ལ་ཡང་རྒྱ་ནག་གི་ཧྲན་ཏུང་ཞིང་ཆེན་གྱི་ཁྲིམས་ཁང་གཅིག་གིས་སྐུ་ཞབས་ཞུས་ཀྲི་ཡུང་ལོ་བཅུ་བཞི་བཙོན་འཇུག་བྱེད་རྒྱུའི་ཁྲིམས་ཐག་བཅད་བཞག་ད་ཁོང་ཚོས་ཉེས་པ་བཙུགས་ཡག་དེ་ག་རེད་ཟེར་ན་རྒྱ་ནག་གི་སྲིད་དབང་མགོ་རྟིང་སློག་ཐབས་བྱས་བཞག་ཟེར་བྱས་རྗེས་ཉེས་པ་བཙུགས་བཞག། མ་ཙང་ཁྲིམས་ཁང་གིས་ཁྲིམས་ཐག་བཅད་རྗེས་ལོ་བཅུ་བཞི་བཙོན་འཇུག་བྱེད་ཀྱི་ཡིན་ཟེར་སྐོར་དེ་གསར་འགྱུར་ཆགས་བྱས་ད་ནིའུ་ཡོག་ཊའེམས་སོགས་པའི་ཡིན་ན་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་མང་ཆེ་ཞིག་ནང་ལ་ཡར་ཐོན་བཞག་ད་ཡིན་ནའི་གསར་འགྱུར་མིན་པ་དེ་ག་རེད་ཟེར་ན་ཁོ་རང་དེ་སྔོན་ནས་ད་རིང་ཁྲིམས་ཆད་མ་བཅད་གོང་ནས་དངོས་གནས་རང་དབང་ཅན་མེད་པ་ཆགས་ཚར་བ་རེད་ཐེངས་མ་དང་པོ་དེ་སྐུ་ཞབས་ཞུས་ཀྲི་ཡུང་རྒྱ་ནག་གཞུང་གིས་བཙོན་འཇུག་བྱས་དེ་ནི་ཉིས་སྟོང་བཅུ་བཞི་ལོ་དེ་ཡིན་པ་དེ་རྗེས་ལ་ཡིན་ན་ཁོ་རང་བཙོན་ཁང་ནང་ལོ་ཁ་ཤས་བཅུག་པའི་རྗེས་ལ་ཡར་གློད་གྲོལ་བཏང་གློད་གྲོལ་ཐོབ་པའི་རྗེས་ལ་ཡིན་ནའི་ནང་ལ་ཡར་གང་ལྟར་བཟང་བཙོན་བཟོ་འདྲ་བྱས་བཞག་ཡོད་རེད་ཨ་ནི་འདི་མ་ཟད་ད་རིང་གི་ད་འཛིན་བཟུང་འདི་ཡིན་ན་ཉེ་དུས་མཆན་འཁྱོལ་འདི་མ་རེད་ལོ་གཅིག་ལྷག་ཅིག་གོང་ནས་ཉེན་རྟོག་པས་འཛིན་བཟུང་རང་བྱས་བྱས་ད་བཙོན་ཁང་ནང་བཅུག་རྗེས་ད་རིང་ཁྲིམས་ཁང་ལ་ཡར་ཁྲིད་ཡོང་བ་དེ་ཐེངས་མ་དང་པོ་ཆགས་བསྡད་ཡོད་རེད། ཞི་ཅིན་ཕིང་གོང་ལ་ཡར་རྒྱ་ནག་གི་ནང་ལོགས་སྲིད་དོན་གྱི་ལྟ་སྤྱོད་མ་མཐུན་པ་དང་དེ་ཚོ་ཡིན་ན་འཛིན་བཟུང་བྱས་དེ་ག་ད་རྒྱུན་དུ་གོང་ནས་ཡོད་ཡོད་པ་ཞིག་རེད་ད་ཡིན་ནའི་ལས་ཧུའུ་ཅིང་ཐའོ་དང་ཅང་ཙེ་མིན་སྐབས་དོག་པ་ལ་ཆབ་སྲིད་ཀྱི་ལྟ་ཚུལ་མ་མཐུན་པའི་མི་དེ་ཚོ་ཟིན་པའི་སྐབས་དེ་ཁོང་ཚོའི་ཆེད་དུ་དག་འབུད་ཀྱི་ཁྲིམས་རྩོད་བྱེད་མཁན་རྒྱ་ནག་ནང་ལོགས་ཀྱི་ཡང་ཡང་ཁྲིམས་རྩོད་པ་ཁག་ཅིག་ཡོད་རེད། ད་ཁོང་ཚོ་གང་ག་ལོགས་ཡིན་རྒྱ་ནག་གི་ཁྲིམས་ཀྱི་སྒྲོམ་གཞི་འདིའི་ནང་ལོགས་ལས་ཀ་བྱེད་ཀྱི་ཡོད་པ་སོང་ཙང། དེ་སྔོན་ལ་ཡ་ཅང་ཙེ་མིན་སྐབས་ཡིན་ནའི་རེད་ཧུ་ཅིང་ཏའོ་སྐབས་ཡིན་ནའི་རེད་ཁྲིམས་རྩོད་པ་དེ་ཚོ་ཁོང་ཚོ་རང་ལ་ཡ་ད་དཀའ་ངལ་འཕྲད་དེ་འཕྲད་ཀྱི་རེད་དེ་ལས་དངོས་སུ་རང་གཅིག་འཛིན་བཟུང་བྱས་འདི་བྱས་པའི་གནས་ཚུལ་དེ་ཏོག་ཙམ་ཉུང་ཉུང་རེད། ད་ཡིན་ན་ལས་ཞི་ཅིན་ཕིང་རྒྱ་ནག་གི་སྲིད་འཛིན་ཆགས་པའི་རྗེས་ལ་ཡིན་ན་ད་དེ་ལས་འགྱུར་ལྡོག་ཆེན་པོ་ཞེ་པོ་བྱུང་རྗེས་སྤྱིར་བཏང་གི་ཆབ་སྲིད་ཀྱི་གནད་དོན་ཐོག་ལ་ཡ་ད་དག་འབུད་ཁྲིམས་རྩོད་བྱེད་མཁན་ཁྲིམས་རྩོད་པ་བརྒྱ་ཕྲག་ཁ་ཤས་ཅིག་འཛིན་བཟུང་བྱས་རྗེས་ད་དེ་རིང་ཁ་སང་ཡིན་ན་རྒྱལ་སྤྱིའི་ཐོག་གི་རྒྱ་ནག་གཞུང་ལ་ཡ་རྒྱ་ནག་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྐོར་ལ་ཡ་སྐྱོན་བརྗོད་བྱས་པའི་སྐབས་ལ་ཡ་དཔེ་མཚོན་བགྲང་ཡ་གལ་ཆེ་ཤོས་ཤིག་འདི་ཆགས་བསྡད་འདུག་ག། ཁྲིམས་རྩོད་པ་འཛིན་བཟུང་བྱས་པ་དེ་ཚོའི་དཀྱིལ་ནས་ངས་བྱས་ན་སྐུ་ཞབས་ཞུས་ཀྲི་ཡུང་ཟེར་མཁན་དེ་ཡིན་ན་དམིགས་བསལ་ཞེ་པོ་ཅིག་རེད་བསམ་གྱི་འདུག་ལྷག་པར་དུ་ང་རང་ཚོ་བོད་པའི་ངོས་ནས་བཤད་པ་ཡིན་ན། སྐུ་ཞབས་ཞུས་ཀྲི་ཡུང་གིས་ཡིན་ན་ད་བོད་ཀྱི་གནད་དོན་ཐོག་ལ་ཡ། དོ་སྣང་ཆེན་པོ་བྱེད་བྱས་ཡིན་ཁོ་རང་གི་ལས་ཀ་གལ་ཆེན་པོ་ཞེ་པོ་ཅིག་ཁ་ཤས་བྱས་མྱོང་ཡོད་རེད་བྱས་ད་ངས་ད་གཟའ་འཁོར་སྔོན་མ་སྐུ་ཞབས་ཞུས་ཀྲི་ཡུང་ལ་ཡ་དངོས་སུ་ཁྲིམས་ཐག་བཅད་བྱས་རྗེས་རྒྱལ་སྤྱིའི་གསར་འགྱུར་ནང་ལོགས་ཐོན་ཡོད་ཙང་མ་ཙང་ད་ང་ཚོའི་རླུང་འཕྲིན་གསན་མཁན་བོད་པ་མང་ཆེ་མཁྱེན་དེ་མཁྱེན་གྱི་རེད་དེ་ལས་འདི་ཚོའི་དྲན་གསོ་དང། འབྲེལ་བྱས་ཡིན་ན་ཁོ་རང་གི་བོད་ཀྱི་གནད་དོན་ཐོག་ལ་ཡང་དོ་སྣང་ག་འདྲ་ཟེ་གནང་ཡོད་མེད་སྐོར་དེ་ག་དེ་ངས་ད་རིང་འདི་ཡང་ངོ་སྤྲོད་ཞུ་རྒྱུ་བྱེད་ཀྱི་ཡིན། སྐུ་ཞབས་ཞུས་ཀྲི་ཡུང་ཟེར་ཡག་དེ་ཁོ་རང་པེ་ཅིང་སློབ་གྲྭ་ཆེན་མོའི་ནང་ལོགས་ལ་ཡང་ཁྲིམས་ཀྱི་སྐོར་ལ་ཡང་འབུམ་རམས་པའི་སློབ་སྦྱོང་བྱེད་མཁན་ཞིག་རེད། ཁོ་རང་བསླབ་གྲྭ་མ་ཐོན་གོང་ནས་བསླབ་གྲྭའི་ནང་ལོགས་ལ་ཡང་སྐད་གྲགས་དགོས་རོགས་ཡོད་ས་རེད། ད་ཡིན་ནའི་ལས་སྤྱིར་བཏང་གི་ཕྱི་ལོགས་ལ་ཡང། ཁོ་རང་སྐད་གྲགས་ཆེན་པོ་ཞེ་པོ་ཆགས་ཡག་དེ་ཡིན་ན་ཉིས་སྟོང་གསུམ་གི་ལོ་ལ་ཡ་ཞུས་ཀྲི་ཡུང་དང་ད་ག་ནང་བཞིན་ཁོ་རང་གི་ལས་རོགས་ཐེང་བེའོ་ཟེར་ད་ད་ལྟ་སྐད་ཅིག་ཡིན་ན་ཁོ་རང་ཨ་མི་རི་ཀའི་ནང་ལ་བསྡད་པ་རེད་ཡང་བོད་ཀྱི་གནད་དོན་ཐོག་ལ་ཡ་ཞེ་དྲག་དོ་སྣང་གནང་བྱས་ཁོ་རང་པེ་ཅིང་ལ་ཡོད་པའི་སྐབས་དེ་ཐད་ཀར་ཡིན་ན་སྐྱབས་མགོན་རིན་པོ་ཆེ་དང་དྲ་ལམ་ཐོག་ནས་བརྒྱུད་བྱས་ཡིན་ན་བཀའ་མོལ་ཞུ་མཁན་གྱི་གྲས་གཅིག་རེད་ཐེང་བེའོ་ཟེར་མཁན་དེ་བྱས་བྱས་ད་ག་འདྲ་ཁོ་ཚོ་མི་གསུམ་གྱིས་སྐབས་དེར་ཡིན་སློབ་གྲྭ་ཡིན་བཞིན་དུ་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ལ་ཡ་ཡི་གེ་ཕུལ་བྱས་ཡི་གེ་འདི་ནང་ལོགས་ལ་ཡག་ག་རེ་རེད་ཟེར་ན། ད་རྒྱ་ནག་གི་ཁྲིམས་ནང་ལོགས་ལ་ཡག་མི་གཅིག་གལ་སྲིད་ཁྲིམས་འགལ་བྱས་ཡོད་པ་ན་ཁོ་འཛིན་བཟུང་བྱས་ཉེས་འཛུགས་བྱས་བཙོན་ཁང་ནང་ལ་བཅུག་དགོས་རེད་བ། ཡིན་ན་ལས་འདི་མ་ཡིན་པའི་ཁྲིམས་ནང་རྩ་བ་ཉིད་ནས་མ་བཀོད་པའི་བཀག་ཉར་ཁང་རང་འདི་མང་པོ་ཞེ་པོ་ཅིག་ཡོད་རེད་ང་ཚོས་སྔོན་མ་མཚམས་མཚམས་ཡིན་ན་ངལ་རྩོལ་བསྒྱུར་བཀོད་ར་བ་ཟེར་འདུག་ག་འདི་འདྲའི་བྱས་བྱས་འདི་ཚོ་ཡིན་ན་ཁྲིམས་ནང་གསལ་པོ་བྱས་ཡོད་མ་རེད། ག་ད་མི་དེ་ག་དེ་གར་དངོས་གནས་རང་ཉེས་འཛུགས་བྱས་བཙོན་འཇུག་བྱས་རོའི་ཁྲིམས་ཁང་གི་བཅས་བསྐྱལ་ཡོད་མ་རེད་ད་ག་ད་ས་གནས་ཀྱི་གཞུང་གི་འགོ་ཁྲིད་དང། ཉེན་རྟོག་མི་སྣས་ད་ནང་ལ་མ་མཐུན་པའི་མི་དེ་ཚོ་གང་ལོག་ཟིན་བྱས་འདི་ནང་བཅུག་བཞག་པའི་འདི་ཁོ་ཁྲིམས་ཀྱི་འགྲོ་སྟངས་དེ་ག་བྱས་འགྲོ་མ་དགོས་པས་འདི་འདྲའི་གི་ཁོ་ལུགས་སྲོལ་ཆགས་བསྡད་པ་རེད་བྱས་ཙང་ཁོ་ཚོ་གསུམ་གྱི་ཡི་གེ་དེ་གཙོ་བོ་དེ་ནི་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ནས་བཀག་ཉར་ཁང་དེ་ག་དེ་ཚང་མ་མེད་པ་བཟོ་དགོས་ཀྱི་འདུག་ཟེར་བྱས་འབོད་སྐུལ་བྱས་བྱས་མཐའ་མ་དེ་ཡིན་དེ་མེད་པ་བཟོས་པ་རེད། ད་ཡིན་ན་ལེ་ད་ད་ལྟ་སྐད་ཅིག་ཡང་ཁོ་རྣམ་པ་མ་འདྲ་གི་ཐོག་ནས་ཐོན་ཡོང་གི་འདུག་ཨ་དེ་འདྲའི་བྱས་བྱས་ད་རྒྱ་ནག་དམར་ཤོག་འོག་ལ་ཡ་རྩ་བའི་ཐོག་ནས་ད་དེ་ཚོ་རྒྱུན་དུ་འགྲོ་ཐུབ་ཁག་པོ་དེ་ལ་ཡིན་ན་ལེ་སྐབས་དེ་ཁོ་ཚོས་བྱས་པའི་ལས་ཀ་དེ་ལ་ཡ་ད་རྒྱལ་ཡོངས་ཁོ་རའི་ནང་ལོགས་ལ་ཡ་ཞེ་པོ་ཅིག་དོ་སྣང་ཆེན་པོ་བྱུང་པ་རེད། འདིའི་རྗེས་ལ་ཡ་ཨ་ནི་སྐུ་ཞབས་ཞུས་ཀྲི་ཡུང་གིས་པེ་ཅིང་ལ་ཡ་ཚོགས་པ་ཞིག་བཙུགས་པ་རེད་ཀུང་མང་ཟེར་མཁན་དེ་ཀུང་མང་ཟེར་ད་གཙོ་བོ་དེ་སྤྱི་འབངས་ཀྱི་ཐོབ་ཐང་གི་སྲུང་སྐྱོབ་བྱེད་མཁན་གྱི་ཚོགས་པ་ཞིག་རེད་ད་ཚོགས་པ་དེ་ཁོ་ཚོས་ཕྱོགས་གཅིག་ནས་དངོས་གནས་ཁྲིམས་རྩོད་པ་རང་བྱས་བྱས་དོར་བ་སྲིད་དོན་ལྟ་སྤྱོད་མ་མཐུན་པའི་མི་དེ་འཛིན་བཟུང་ག་འཇུ་མི་བྱས་པའི་སྐབས་ལ་ཁོ་ཚོའི་ཆེད་དུ་དག་འབུད་ཀྱི་ཁྲིམས་རྩོད་ཀྱི་ལས་ཀ་བྱེད་ཀྱི་ཡོད་ས་རེད། ཡང་དེ་མ་ཡིན་པའི་དེ་ལས་གལ་ཆེ་གི་ལས་ཀ་ག་རེ་ཟེར་ན། ཁོ་ཚོའི་ཚོགས་པ་དེ། རྒྱ་ནག་ནང་ལོགས་ལ་ཡ་བྱུང་པའི་འབྱུང་རྐྱེན་ཆེན་པོའི་གནས་ཚུལ་ཆེན་པོ་འདི་ཡོང་གི་རེད་བ་སྤྱི་ཚོགས་ཀྱི་དོན་རྐྱེན་ཆེན་པོ་ད་དེ་འདྲ་ཡོང་པའི་སྐབས་དེ་ཁོ་ཚོས་ཞིབ་འཇུག་པ་འདི་ས་གནས་དེ་བཏང་བྱས་དེ་ཚོའི་བྱུང་རྐྱེན་ག་རེ་འདུག་དངོས་གནས་གནས་ཚུལ་ག་འདྲ་བྱུང་འདུག་གཞུང་ནས་ག་འདྲ་བྱས་བྱས་ཡིན་ན་གནས་ཚུལ་ཐག་གཅོད་བྱས་ན་ཡག་གི་འདུག་གི་ནི་བསམ་འཆར་འབུལ་ཡག་སོགས་པའི་སྙན་ཐོ་འདི་མང་པོ་ཞིག་བྲིས་པ་རེད། ཨ་མེ་རི་ཁའི་ནང་འདྲ་བོ་ཡིན་པ་ཡིན་ན་ཕལ་ཆེར་གནས་ཚུལ་ཆེན་པོ་བྱུང་བས་འདི་འདིར་ཞིབ་འཇུག་བྱེད་མཁན་མང་པོ་ཞེ་པོ་ཅིག་ཡོད་རེད་སློབ་གྲྭ་ཆེན་མོ་ཡོད་རེད་ཞིབ་འཇུག་ཁང་ཡོད་རེད་དེ་ཚོ་བྱས་བྱས་ཡིན་ན་འདི་ལ་ཡག་དངོས་གནས་གི་གནས་ཚུལ་ག་འདྲ་བྱུང་ཡོད་མེད་ཞིབ་འཇུག་བྱས་མཐའ་མ་དེ་ཡིན་ན་སྙན་ཐོ་བཏོན་འདི་མང་པོ་ཞེ་པོ་ཅིག་རེད་བ་ད་ཡིན་ན་རྒྱ་ནག་ནང་ལོགས་ལ་འདིའི་སྔོན་ལ་ཡག་ད་རྒྱ་ནག་གཞུང་ནང་ཁུལ་ལ་ཡག་གནས་ཚུལ་འདི་ཆེན་པོ་བྱུང་བའི་སྐབས་ལ་ཡག་ཁོ་རང་ཚོའི་ཞིབ་འཇུག་རུ་བཤད་ཁོ་རང་ཚོའི་ལྟ་བ་ག་རེ་ཡོད་པ་དེ་བཤད། ཨ་ནི་ག་འདྲ་ཟེར་བྱས་བྱས་ཐག་གཅོད་བྱེད་དགོས་མེད་ཐོག་ལ་ཡ་བསླབ་བྱ་ལེན་ཡག་དེ་ཚོ་བྱས་མ་གཏོགས་གཞུང་མ་ཡིན་པ་དང་དམར་ཤོག་མ་ཡིན་པའི་གཟུར་གནས་ཀྱི་ཚོགས་པ་ཅིག་བྱས་ཟེར་དེ་ཞེ་པོ་ཅིག་དཀོན་པོ་རེད། དེ་འདྲས་སོང་ཙང་ཀུང་མོང་གིས་འདིའི་སྐབས་ལ་ཡ་བྱས་པའི་ལས་ཀ་དེ་ཚོ་ཡིན་ན་མི་མང་པོ་ཅིག་གིས་དོ་སྣང་བྱས་ཡག་དང་ལྷག་པར་དུ་ཁོང་ཚོས་བཏོན་པའི་སྙན་ཐོ་དེ་ཚོའི་ནང་ནས་སྙན་ཐོ་སྐད་གྲགས་ཆེ་ཤོས་དེ་ག་རེ་ཟེར་ན་ཉིས་སྟོང་བརྒྱད་ཟླ་བ་གསུམ་པའི་ཚེས་བཅུ་བཞི་ཉིན་ཁ་དེ་ད་ལྷ་ས་ནས་འགོ་ཚུགས། བོད་ཀྱི་ས་ཁུལ་ཚང་མའི་ནང་ལོགས་ལ་ཡ་རྒྱ་ནག་གཞུང་ལ་ངོ་རྒོལ་གྱི་རྔམ་སྟོན་ཁྲོམ་སྐོར་དང་ལས་འགུལ་ཤུགས་ཆེན་པོ་ཞིག་བྱུང་བ་རེད། འདི་ཚོ་ལ་ཡིན་ན་རྒྱ་ནག་གཞུང་གིས་དྲག་གནོན་བྱས་པ་རེད། དྲག་གནོན་བྱས་པའི་གནད་དོན་དེ་ཁྱོན་ཡོངས། ད་རྒྱ་ནག་གཞུང་གིས་བཤད་སྲོལ་བྱས་ན་ད་རྦད་དེ་ཁ་བྲལ་རིང་ལུགས་པས་གཏོར་བཅོམ་བྱས་པ་དང་དེ་འདྲའི་ཅིག་བཤད་སྲོལ་ཡོད་རེད་བ། ཡིན་ནའི་ཁོ་ཚོས་འདི་ཟུར་བཞག་བྱས། ད་འདི་ཀུང་མིང་ཟེར་འདི་ཁོང་ཚོས་སྐུ་ཞབས་ཞུས་ཀྲི་ཡུང་ཚོགས་པ་དེ་སྐབས་དེ་ཡིན་ན་པེ་ཅིང་སློབ་གྲྭ་ཆེན་མོའི་ཁྲིམས་ཀྱི་བསླབ་གྲྭའི་ནང་ལ་སློབ་སྦྱོང་བྱེད་བཞིན་པའི་བསླབ་གྲྭ་ཁ་ཤས་ཅིག་གཙོ་ཡིན་ས་རེད། འདི་མ་ཡིན་པའི་ད་ག་འདྲ་འབྲེལ་ཡོད་མི་སྣ་དངོས་གནས་སློབ་སྦྱོང་ཡོན་ཏན་དང་སྤྱི་ཚོགས་དང་འདིར་ལྟ་ཞིབ་ཀྱི་ནུས་པ་ཡོད་པའི་མི་ཁག་ཅིག་རུག་རུག་བཟོས་རྗེས། ཁོང་ཚོ་ཡིན་ན་བོད་ཀྱི་ས་ཁུལ་བཏང་རྗེས། བོད་ནང་ཡོད་པའི་གཞུང་གི་ལས་བྱེད་པ་ཡིན་ནའི་རེད། ཡང་ཤེས་ཡོན་ཅན་ཡིན་ནའི་རེད་ད་ག་ནང་བཞིན་མི་དཀྱུས་མ་ད་ཐག་རང་གི་འཁྲུག་ཟིང་གི་གནས་ཚུལ་འདིའི་ནང་ལོགས་ལ་ཡར་བཙོན་འཇུག་དང་དྲག་གནོན་བྱས་ནས་ཉེས་དག་ཕོག་པའི་མི་ཡིན་ནའི་རེད་ད་ག་ནང་བཞིན་གྲྭ་བཙུན་དང་དགོན་པ་དང་དེ་ཚོའི་ནང་ལ་ཡོད་པའི་གནད་ཡོད་མི་སྣ་དེ་མང་པོ་ཞེ་པོ་ཅིག་ལ་སྐད་ཆ་དྲིས་རྗེས་ཨ་ནི་མཐའ་མ་དེ་ཚུར་ཡོང་རྗེས་སྙན་ཐོ་རིང་པོ་ཅིག་བྲིས་ཡོད་རེད། སྙན་ཐོ་དེའི་མིང་དེ་ཅིག་ཐད་ཀར་བྱས་པ་ཡིན་ན་བོད་ཁུལ་གྱི་གསུམ་གཅིག་བཞིའི་གནད་དོན་གྱི་སྤྱི་ཚོགས་དང་དཔལ་འབྱོར་གྱི་འབྱུང་རྐྱེན་ཞིབ་འཇུག་སྙན་ཐོ་ཟེར་བྱས། ང་རང་ཚོ་རྒྱུན་དུ་གོ་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་ལ་ཡག་ཕྱི་ལོགས་ལ་ཡག་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་ཡིན་ནའི་རེད་ང་རང་ཚོ་རྡ་རམ་ས་ལ་ཡོད་པའི་ཨ་ནི་འགྲོ་བ་མིའི་ཐོབ་ཐང་གི་ཚོགས་པ་ཡིན་ནའི་རེད་དེ་ཚོས་སྙན་ཐོ་མང་པོ་ཞིག་ཐོན་གི་འདུག་ཨང་སྙན་ཐོ་དེ་ཚོའི་ནང་ལོགས་ལ་ཡག་བོད་ནང་གི་གནས་སྟངས་སྡུག་པོ་དེ་མང་པོ་ཞིག་མཚོན་ཡོད་རེད་བ། ཡིན་ནའང་ད་ཀུང་མིང་ཟེར་ད་ཁོང་ཚོ་མི་པེ་ཅིང་ལ་བསྡད་པའི་ཚོགས་པ་ཅིག་ངོས་ནས། བོད་པའི་གཅིག་པོ་གི་ལྟ་བའི་ཐོག་ནས་བོད་པ་ཚོ་ག་ཚོད་དཀའ་སྡུག་མྱོང་གི་ཡོད་མེད་དང་རྒྱ་ནག་གཞུང་སྲིད་ཇུས་འདི་ཚོ་ནོར་འཁྲུལ་ག་འདྲས་ཡིན་མེད་དེ་འདྲའི་གཅིག་པོ་ད་མ་རེད་ཁོའི་ངོ་བོ་དེ་ལོགས་ཀ་རེད། ཁོ་རང་ཚོ་ད་དུང་བོད་འདི་ཡིན་ན་རྒྱ་ནག་གི་ཆ་ཤས་ཅིག་ཡིན་པ་དང་བོད་འདི་ག་འདྲས་བྱས་ནས་འཛིན་སྐྱོང་བྱས་ཡག་ཤོས་ཡོང་གི་འདུག་ལྷག་པར་དུ་ཡིན་ན་ཉིས་སྟོང་བརྒྱད་ཀྱི་གནས་ཚུལ་དེ་བྱུང་རྐྱེན་གཙོ་བོ་དེ་ག་པར་ཐུག་བསྡད་འདུག་དཔལ་འབྱོར་གྱི་རྒྱུ་རྐྱེན་དེ་ག་རེ་འདུག་སྤྱི་ཚོགས་ཀྱི་རྒྱུ་རྐྱེན་དེ་ག་རེ་འདུག་རིག་གཞུང་གི་རྒྱུ་རྐྱེན་དེ་ག་རེ་འདུག་འདི་ག་དེ་ཞིབ་ཅིག་བསྔོགས་རྗེས། ང་རང་སྒེར་ངོས་ནས་བཤད་པ་ཡིན་ན། ད་ལྟ་བར་དུ་རྒྱ་ནག་ནང་ལོགས་ལ་ཡ་ཚོགས་པ་ཡིན་ནའི་མི་སྒེར་ཡིན་ནའི་རེད་བོད་ནང་བྱུང་པའི་གནས་ཚུལ་ལ་ཡ་ཞིབ་ཆ་གོ་བདེ་གི་དང་ལྟ་ཚུལ་འདི་རྒྱ་ནག་གི་མི་རིགས་རིང་ལུགས་ཀྱི་མི་རིགས་ཆེན་པོའི་ལྟ་བ་དེའི་ཐོག་དང་རྒྱ་ནག་རྒྱལ་ཁབ་ཆེན་པོ་གཅིག་གི་ཁེ་ཕན་གཅིག་པོ་མ་ཡིན་པ། འདིའི་ཁེ་ཕན་དེ་འདིའི་ནང་མཚོན་ད་མཚོན་ཤག། ད་ཡིན་ནའི་ལས། བོད་པ་རང་གི་ངོས་ནས་ལྟ་ཚུལ་དེ་ཚོ་ག་འདྲས་བྱུང་ཡོད་མེད་ད་ཁོང་ཚོས་ཐབས་རྩིས་ཞིབ་འཇུག་བྱས་པའི་སྐབས་དེ་ཡིན་ན་བོད་པ་མང་པོ་ཞེ་པོ་ཅིག་ལ་སྐད་ཆ་དྲིས་ཡོད་ས་རེད་དེ་འདྲས་སོང་ཙང་དེ་ཚོའི་ལྟ་བ་ཚང་མ་མཚོན་པའི་ཨ་ནི་སྙན་ཐོ་དངོས་གནས་ཞིབ་ཚགས་ཤོས་ཅིག་དང་གལ་སྲིད་སྐབས་དེ་ངའི་བསམ་བློ་འདི་འཁོར་སོང་དངོས་གནས་རྒྱ་ནག་གཞུང་གིས་བོད་དེ་འཛིན་སྐྱོང་ཡག་པོ་ཞིག་བྱས་བོད་ཀྱི་དེ་བརྟན་བརླིང་དངོས་གནས་ཅིག་དགོས་ཡག་ཅིག་བསམ་བློ་དང་ཁོག་པ་རྒྱ་ཆེ་ས་ཞིག་དང་མཐོང་རྒྱ་རིང་ས་ཅིག་དང་དེ་འདྲས་ཅིག་ནས་དངོས་གནས་བསམ་གཏན་ཅིག་བྱེད་མཁན་ཡིན་ན། ད་སྙན་ཐོ་འདི་ཚོ་དངོས་གནས་རྩ་ཆེན་པོ་དང་གཏིང་ཟབ་ལོས་དང་འདི་འདྲའི་ལྷག་པར་དུ་ཡིན་ན་ངས་དང་པོ་གོ་དུས་ཙམ་པ། སྙན་ཐོ་དེ་གའི་འབྲི་མཁན་མང་པོ་ཅིག་ཡིན་ན་པེ་ཅིང་སློབ་གྲྭ་ཆེན་མོའི་ཁྲིམས་རྩོད་ཀྱི་བསླབ་གྲྭ་འདིའི་ནང་གི་བསླབ་གྲྭས་བོད་ཕྱིན་རྗེས་བྲིས་པ་རེད་ཟེར་ཙམ་པ་དངོས་གནས་ཧང་སངས་བྱུང་ད་ང་ཚོའི་སོམས་ཏེ། བོད་ནང་འཚར་ལོངས་བྱུང་བ་རེད་རྒྱ་མིའི་ལས་ཁུངས་ནང་ལོ་རེར་ལས་ཀ་དེ་དེ་བྱེད་མྱོང་བ་རེད་འདིའི་རྗེས་ལ་ཡང་ད་བོད་ཀྱི་གནད་དོན་ལ་དོ་སྣང་བྱས་བྱས་ད་ལོ་སྟོབས་ན་འདི་གས་འདས་ཀྱི་ད་ང་ཚོ་ལོ་ཚོད་ཨོ་ཙི་སླེབས་བསྡད་ཡོད་རེད་པ། འདི་འདྲས་ཅིག་ངོས་ནས། འདི་འདྲས་རྒྱ་མི་ལོ་ཆུང་ཆུང་འདྲ་ཁ་ཤས་ཅིག་བོད་ཕྱིན་རྗེས། གནས་ཚུལ་འདི་ག་ཅིག་གཏིང་ཟབ་པོ་མཐོང་ཐུབ་པ་དེ་ནི་དངོས་གནས་ང་ནི་ཧང་སང་སང་རེ་ཞིག་བྱུང། སྙན་ཐོ་འདིའི་ནང་ལོགས་ཀྱི་ལྟ་བ་དང་དེ་ཚོ་ང་ཚོའི་ལྟ་བ་དང་གཅིག་པ་རྐྱང་མ་རེད་དེ་ལས་ཡིན་ནའི་དངོས་གནས་རྒྱ་ནག་གཞུང་ནང་ཁུལ་ལ་ཡ་རྒྱ་མི་ཁོ་རང་ཚོ་དངོས་གནས་བོད་དུ་འཛིན་སྐྱོང་ཡག་པོ་བྱེད་དགོས་བསམ་ཡག་བྱུང་ན་སྙན་ཐོ་དེ་ཞིབ་གཅིག་གིས་བསྡུས་ཡོད་རེད། ཁོང་ཚོས་སྙན་ཐོ་འདིའི་ནང་ལོགས་ལ་ཡ་མཐའ་མ་དེ་རྒྱ་ནག་གཞུང་ལ་ཡ་བསམ་འཆར་ཁོང་ཚོས་དོན་ཚན་དགུ་ཅན་ཞིག་བཏོན་ཡོད་རེད་དེ་ཚོ་བལྟས་པ་ཡིན་ན། ད་རྒྱ་ནག་གཞུང་གིས་བོད་ལ་འཛིན་སྐྱོང་བྱེད་ཡག་ལ་ཡ་ཁོང་ཚོས་བསམ་འཆར་མང་པོ་བཏོན་ཡོད་མ་ཟད་ང་རང་ཚོ་བོད་པའི་ངོས་ནས་བཤད་པ་ཡིན་ན་ད་ཡང་བོད་པའི་རིག་གཞུང་སྲུང་སྐྱོབ་བྱེད་ཡག་དང་ད་ང་རང་ཚོ་བོད་པའི་ཐོབ་ཐང་དང་དེ་ཚོ་སྲུང་སྐྱོབ་བྱེད་ཡག་ལ་ཡ་ས་ཆ་གུ་ཡངས་བཏང་ཡག་དང་འདི་འདྲའི་ལ་ཡ་ཁོང་ཚོའི་ངོས་ནས་བསམ་འཆར་འོ་ད་འདི་འདྲའི་རིག་གཞུང་ནི་ད་ནི་ཨོ་ཙི་རོལ་རེད་ཨ་བསམ་བཟང་གཅིག་གིས་འདི་འདྲའི་གི་བསམ་ཁོག་ཡག་གི་གང་ལྟར་སྙན་ཐོ་བཏོན་བཞག་བྱས་ཙང་སྙན་ཐོ་འདི་ལ་ད་གཞུག་གུ་དེ་གང་ལྟར་རྒྱ་ནག་གཞུང་གིས་ཉན་འཇོག་བྱས་ཨ་བོད་ལ་འཛིན་པའི་སྲིད་ཇུས་འདི་ལ་ད་འགྱུར་ལྡོག་བཏང་ཡ་འདི་འདྲ་བྱུང་ཡོད་མ་རེད་འདིའི་ལྡོག་ཕྱོགས་ལ་ཡང་འདི་ལྟ་ད་ལྟའི་སྲིད་བྱུས་འདི་ཚོ་འདི་སྔོན་ལས་སྡུག་རུ་སྡུག་རུ་བཏང་ཚར་ཡོད་རེད་པ་བཅས་ཀྱི་རིག་གཞུང་དང་སྐད་ཡིག་དང་དེ་ཚོའི་སྐོར་ལ་ཡང་ཡིན་ནའི་ངས་བྱས་པ་ཡིན་ན་ད་སྙན་ཐོ་དེའི་རིན་ཐང་དེ་ཞེ་པོ་ཅིག་གལ་ཆེན་པོ་རེད་བསམ་གྱི་འདུག་ཉིས་སྟོང་བརྒྱད་ཀྱི་ལོའི་བོད་ནང་གི་ངོ་རྒོལ་ལས་འགུལ་དེ་བོད་ཀྱི་ལོ་རྒྱུས་ཐོག་གི་ལེའུ་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད། མ་འོངས་པར་ཡང་ད་ལོ་མང་པོའི་རྗེས་ལ་ཡིན་ནའི་ང་ཚོས་ཡང་སེ་ཡང་སེ་མར་བལྟས་བྱས་ཕྱི་མིག་བལྟས་བྱས་གནས་ཚུལ་ག་འདྲས་སེ་བྱུང་བ་རེད་དེ་ཤུགས་རྐྱེན་ག་འདྲས་བྱུང་ཡོད་རེད་ཟེར་དེ་ཡིན་ན་ག་དུས་ཡིན་ནའི་དྲི་བ་བྱས་བྱས་རྩད་གཅོད་བྱེད་ཡ་བྱེད་ཀྱི་བསམ་འདུག་དེ་རྩད་གཅོད་བྱེད་པའི་སྐབས་དེ་ཞུས་ཀྲི་ཡུང་གིས་བཏོན་པའི་སྙན་ཐོ་དེ་ག་དུས་ཡིན་ནའི་ང་ཚོས་ལྟ་ཡག་གི་དཔྱད་གཞི་བྱེད་ཡག་གི་ཡིག་ཆ་གལ་ཆེན་པོ་ཅིག་ཆགས་རྒྱུ་ཡིན་པ་གཏན་འཁེལ་རེད་བསམ་བསམ་རེ་ཞིག་འདུག་བོད་སྐོར་གི་སྙན་ཐོ་བཏོན་ཚར་ནས་དུས་ཚོད་རིང་པོ་མ་ཕྱིན་པར་རྒྱ་ནག་གཞུང་གིས་ཁོ་རང་གི་ཀུང་མེང་ཟེར་དེ་ཚོགས་པ་དེ་སྒོ་བརྒྱབ་པ་རེད། ད་སྐུ་ཞབས་ཞུས་ཀྲི་ཡུང་གིས་བོད་དོན་སྐོར་ལ་ཡང་ཕྱག་ལས་གནང་པའི་གནད་དོན་གཉིས་པ་ཞིག་ངས་ངོ་སྤྲོད་ཞུ་དགོས་བསམ་བསམ་དེ་ག་རེ་འདུག་ཟེར་ན། ད་ཉིས་སྟོང་བཅུ་གྲངས་ལོ་དེ་གའི་གཡས་གཡོན་དོག་པ་ལ་ཡང་ད་བོད་ནང་ལ་ཡང་རང་ལུས་མེར་སྲེག་གི་གནས་ཚུལ་མང་བྱུང་པའི་སྐབས་དེ་རེད་བ། འདིའི་སྐབས་དེ་ཡིན་ན་ཉིས་སྟོང་བཅུ་གཉིས་ལོའི་ཟླ་བ་ཕལ་ཆེར་གཉིས་པའི་ནང་དོག་ཅིག་བུ་རྔ་བའི་ཛམ་ཐང་གི་གཡས་གཡོན་དོག་ཅིག་གི་བུ་རྣམ་གྲོལ་ཟེར་མཁན་ཅིག། ལོ་བཅོ་བརྒྱད་ཕྱིན་ཀྱོག་ཅིག་གིས་ནི་རང་ལུས་མེར་བསྲེགས་བཏང་པའི་གནས་ཚུལ་བྱུང་བ་རེད། གནས་ཚུལ་དེ་བྱུང་པའི་རྗེས་ལ་ཡིན་ན། སྐུ་ཞབས་ཞུས་ཀྲི་ཡུང་གི། སེམས་ལ་ཞེ་པོ་ཅིག་ཁོ་རང་སྡུག་བསྔལ་དང་ཚོར་བ་ཤུགས་ཆེན་པོ་ཞིག་སྐྱེས་ཡོད་ས་རེད་དེ་འདྲ་སོང་ཙང་ད་ཨ་ལས་གཞན་པ་བྱེད་ཡ་མེད་ནའི་ངས་ཕ་གིའི་རྣམ་གྲོལ་གྱི་ཕ་མ་དེ་ཐུག་ཐུབ་བྱས་བྱས་ཕ་མ་དེ་ཚོ་ལ་ཡ་ད་ང་རྒྱ་མི་གཅིག་ངོས་ནས་ཡིན་ན་དགོངས་དག་ཟེར་ཞུ་དགོས་བསམ་བསམ་གི་ཁོ་རང་གི་འདོད་པ་ཆེན་པོ་བྱུང་འདུག་ད་དེ་འདྲ་བྱུང་བྱས་ཡིན་ན་རྔ་བ་ལ་ཡ་ཕེབས་རེད་རྔ་བར་ཕེབས་བྱས་ཁོ་རང་ཕིར་འདིའི་སྐབས་དེའི་མཐོང་ཚུལ་དང་འདི་གའི་གནས་ཚུལ་དེ་གའི་ཚང་མ་ལོག་རྗེས་ལ་ཡང་རྩོམ་ཞིག་བྲིས་བྱས་འདི New York Times ཟེར་དེའི་ཨ་མི་རི་ཀའི་གསར་ཤོག་འདིའི་ནང་ལོགས་ལ་ཡང་རྩོམ་ཞིག་བྲིས་བྱས་བཏོན་གནང་ཡོད་རེད། སྐབས་དེ་ཡིན་ན་རྩོམ་འདི་ཀློག་པའི་སྐབས་དེ་ང་ནི་སེམས་འགུལ་ཞེ་པོ་ཅིག་ཐེབས་སོང་རྩོམ་འདིའི་ནང་ཁོ་རང་ཁོའི་ཇེ་ནི་ཟླ་བ་གཉིས་པའི་ཚེས་བཅུ་དགུའི་ཉིན་ག་དེ་ཁོ་རང་ཕ་གིའི་རྔ་བའི་ཁུལ་ལ་ཕྱིན་བཞག་ཕྱིན་རྗེས་ཡིན་ན་ད་སྤྱིར་བཏང་གི་རྒྱ་མི་སོང་ཙང་བར་བ་ག་ཅི་ཡང་ཡ་ཡོད་མ་རེད་བ་ད་ཡིན་ནའི་ལམ་ཁ་དོག་པ་ལ་འདིའི་སྐབས་དེ་བོད་དུ་རྒྱ་མིའི་ལྟ་ཞིབ་བྱེད་མཁན་དང་དམག་མི་དང་དེ་ཚོ་ཁ་ལྷག་ཁ་ལྟོ་ད་དེ་ཚོ་སྒང་ག་ལོག་ཁོ་རང་གི་རྩོམ་འདི་ནང་ལོག་ལ་ཞིབ་ཞིབ་འདྲ་བྲིས་ཤག། བྲིས་རྗེས་ཨ་ལེ་རྙལ་ཡ་རྣམ་གྲོལ་ཟེར་ཡག་བུ་དེ་སྡོད་ས་ག་བར་རེད་ཕ་མ་ག་བར་རེད་ཟེར་དེ་སྐད་ཆ་དྲིས་དུས་ཀོ་ཙམ་བོད་པ་མང་པོ་ཞེ་པོ་ཅིག་ཞེད་སྣང་ཞེ་པོ་བྱེད་ཀྱི་འདུག་ད་ཡིན་ན་ལས་ད་མོ་ཊ་དེའི་ནང་མཉམ་དུ་མི་འདིར་སྐད་ཆ་དྲིས་འདྲ་བྱེད་དུས་ཙམ་པ་དེ་གའི་བོད་པ་ཚོ་ཚང་མ་ལོག་ག་ཡིན་ན་རྣམ་གྲོལ་ཡིན་ན་ང་ཚོའི་དཔའ་བོ་ཡིན་ཟེར་ཅིག་ལོ་ཆུང་དེ་འདྲ་མང་པོ་ཅིག་གིས་ཁོ་རང་ལབ་ཤག། བྱས་བྱས་ད་ག་ད་ཉིན་མོ་གསུམ་བཞི་གཅིག། ཁོ་རང་ཡག་ཕྱིན་མ་ཕྱིན། ཐ་མ་ཐ་མ་དེ་བུད་མེད་ཅིག་གིས། རྣམ་གྲོལ་བསྡད་ས་ཡ་གིར་ཡོད་རེད་ཟེར་ཅེས་མཛུབ་བཙུགས་བྱས་ཁོ་རང་གིས་ཨ་ལས་མོ་ཊ་ཏོག་ཙི་གླས་དེ་ནས་གོམ་པ་ཏོག་ཙི་བརྒྱབ་ཡ་གིར་སླེབས་དུས་ཙམ་པ། གྲོང་པ་དེ་ཚོས་ཟེར་ཡག་བྱས་ན་རྣམ་གྲོལ་གྱི་ཕ་མ་དེ་ཚོ་སྒང་ག་ལོག་ད་དབྱར་སར་ཕྱིན་རྗེས་ཁོ་ཚོ་འབྲོག་པ་ཡིན་གྱི་རེད་པ་ད་ལྟ་དེ་བསྡད་ཡོད་མ་རེད་ཟེར་བྱས་ཟིག་འདུག་ཁོ་རང་སེམས། སྐྱོ་སྣང་དང་དེ་ཚོ་ཞེ་པོ་བྱུང་ཟེར་ཅེས་ཐ་མ་དེ་གྲོང་པ་དེ་ལ་ཡ། རྒྱ་མིའི་སྒོར་མོ་ལྔ་བརྒྱ་ཞིག་བཞག་རྗེས་རྣམ་གྲོལ་གྱི་ཕ་མ་ཚོར་ལབ་རོགས་གྱིས། ང་དེ་རྒྱ་མི་གཅིག་གི་ངོས་ནས་ད་སེམས་སྡུག་བྱས་བྱས་དེ་ཡིན་ན་ཁོ་རང་ཐུག་གར་ཡོང་བ་ཡིན། ངས་ཡིན་ན་ཁོ་རང་ལ་ཡར་འཚམས་འདྲི་ཡོད་ཞེས་ཞུ་རོགས་གྱིས་ཞེས་བྱས་སྒོར་མོ་ལྔ་བརྒྱ་བཞག་རྗེས་ཁོ་རང་ཚུར་ལོག་ཡོང་བ་ཡིན་ཞེས་བྲིས་ཡོད་རེད། རྩོམ་འདིའི་མཐའ་མ་དེ་ལ་ཡང་དུམ་བུ་གཉིས་སུ་ངས་ཅིག་ཐད་བསྒྱུར་ཞུས་ན་ད་འདི་འདྲ་བྲིས་བཞག། རྣམ་གྲོལ་དང་བོད་མི་གཞན་ཚོས་རང་དབང་ཆེད་དུ་རང་སྲོག་བློས་བཏང་བའི་སྐབས་སུ་ང་ཚོ་རྒྱ་མི་རིགས་ཚོས་ཁ་གྲག་མ་ནུས་པར་བསྡད་ཀྱི་ཡོད་པ་དེར་ངས་དགོངས་སེལ་ཞུ་རྒྱུ་ཡིན། ང་ཚོ་སོ་སོ་ཡང་ཕན་ཚུན་འགལ་ཟླ་དང། ནང་འཁྲུག། འཁོན་འཛིན་སོགས་ཀྱིས་གཏོར་བཤིག་གི་སྤྱི་ཚོགས་འདིའི་ནང་ཕམ་ཁ་མྱོང་མཁན་ཞིག་རེད། ང་ཚོ་ས་འདི་དང་ཁྱིམ་འདི་ཁྱེད་ཚོ་དང་མཉམ་དུ་སྤྱོད་བཞིན་ཡོད་པ་མ་ཟད། ང་ཚོར་ཐུན་མོང་གི་འགན་འཁྲི་དང་རྨི་ལམ་ཡང་ཡོད། ཉིན་ཅིག་ང་ཚོ་མཉམ་དུ་འཆིང་ཞགས་འདི་ནས་ཐར་ཐུབ་པ་ཞིག་ཡོང་རྒྱུ་རེད། ད་འདི་ཁོ་རང་གི་རྩོམ་གྱི་མཐའ་མ་དེ་ངས་ཁ་ཐུག་བསྒྱུར་བ་ཡིན་ན་འདི་འདྲ་བྲིས་བཞག་བྱས་བྱས་དངོས་གནས་རྩོམ་འདི་ཡིན་ན་རྒྱ་མི་གཅིག་གི་ངོས་ནས་ཟླ་གྲགས་ཆས་ཀ་འདི་འདྲ་བོད་ཀྱི་ས་ཁུལ་ལ་ཡང་ནི་དགོངས་དག་ཞུ་གར་ཕྱིན་པ་དེ་ངས་ཤེས་ཡ་བྱས་ན་འདི་གཅིག་པོ་མི་ཞིག་བྱུང་ཡོད་མ་རེད་བསམ་གི་འདུག་ཁོ་རང་གི་རྩོམ་འདི་སྤེལ་ཚར་བའི་རྗེས་ལ་ཡང་ཉིས་སྟོང་བཅུ་བཞི་ལོ་ལ་ཡང་རྒྱ་ནག་གཞུང་གིས་སྐུ་ཞབས་ཞུའུ་ཀྲི་ཡུང་ཐེངས་མ་དང་པོ་བཙོན་འཇུག་བྱས་འདུག་གོ་ཐོས་བྱས་ན་ཁོ་རང་བཙོན་ཁང་ནང་ལོ་ཁ་ཤས་བཞུགས་པ་རེད་བྱས་ཙང་ད་རྒྱ་ནག་ནང་ལོག་དངོས་གནས་རྒྱ་མི་བོད་ཀྱི་ཐོབ་ཐང་དང་དེ་ཚོ་ལ་ཡང་སེམས་ཁུར་བྱས་དངོས་སུ་རང་དོན་ཆེད་ད་ཁྲིམས་རྩོད་པ་དང་དེ་འདྲ་མང་པོ་བྱུང་སོང་ང་དེ་ཚོའི་ནང་ལོག་ནས